གསན་མཁན་རྣམ་པ་བདེ་མོ་ཡིན་ན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཁག་ད་ལྟ་མགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ང་གཅིག་རབ་གནས་ཤིང་འབྲུག་ལོ་བོད་ཟླ་དང་པོའི་ཚེས་ཉི་ཤུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་དགུ་རེས་གཟའ་ཕུར་བུ་རེད། གཞུག་ནས་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། ང་ལྕགས་མོ་འཚོ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ནང་གི་སློབ་གྲྭ་ཁག་སློབ་འགོ་གསར་པ་འཛུགས་ཀྱི་ཡོད་ཀྱང་བོད་ཡིག་སློབ་ཁྲིད་སྔར་ལས་ཇེ་ཉུང་དུ་གཏོང་གི་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ཀྱི་གནས་ཚུལ་ཞིག་དང། ཁམས་སྡེ་དགེ་རྫོང་གི་བོད་མི་ཚོ་ནག་ཉེས་མེད་པར་གང་བྱུང་འཛིན་བཟུང་བྱས་པ་རྣམས་འཕྲལ་དུ་གློད་གྲོལ་ཡོང་བར་རྒྱལ་སྤྱིའི་སྲིད་གཞུང་ཁག་གིས་རྒྱ་ནག་ལ་གནོན་ཤུགས་སྤྲོད་དགོས་འདུག་ཅེས་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་གི་རྒྱ་ནག་དང་འབྲེལ་བའི་བར་བརྒལ་འགན་འཛིན་མཱ་ཡ་ཝང་ལགས་ནས་གསུངས་ཡོད་ཀི། ད་མཐའ་མ་དེར་རྒྱ་ནག་གིས་བོད་ནང་སྤེལ་བཞིན་པའི་བཅའ་སྡོད་སློབ་གྲྭའི་ལམ་སྲོལ་འོག་བོད་མི་རིགས་ཀྱི་ངོ་བོ་དང་བཅས་པ་རྩ་བརླག་འགྲོ་རྒྱུར་ཉེན་ཁ་འཕྲད་ཀི་ཡོད་པའི་སྐོར་གླེང་མོལ་བྱས་པ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་གསན་རོགས་གནང། གསན་མཁན་རྣམ་པ་ད་སྔོན་ན་དེ་རིང་གི་གསར་འགྱུར་བཤད་རྒྱུ། བོད་ནང་གི་སློབ་གྲྭ་ཁག་སློབ་མགོ་གསར་བ་འཛུགས་ཀྱི་ཡོད་ཀྱང་བོད་ཡིག་སློབ་ཁྲིད་སྔར་ལས་ཉུང་དུ་གཏོང་གི་ཡོད་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཟླ་མཇུག་ཏུ་རྒྱ་ནག་རྒྱལ་ཡོངས་ནང་སློབ་གྲྭ་ཁག་གི་དགུན་ཁའི་གུང་སེང་མཇུག་བསྒྲིལ་ནས་སློབ་མགོ་གསར་བ་འཚོགས་ཀྱི་ཡོད་པ་བཞིན་བོད་ནང་གི་ས་ཁུལ་གང་སར་སློབ་མགོ་ཚུགས་ཀྱི་ཡོད་པ་དང་ལྷ་སའི་སློབ་གྲྭ་ཆུང་འབྲིང་ཁག་ཏུ་བོད་ཡིག་གི་སློབ་ཁྲིད་ལོ་རེ་བཞིན་ཇེ་ཉུང་དུ་བཏང་སྟེ་དེ་སྔ་ལྷ་ས་གྲོང་ཁྱེར་དམའ་རིམ་སློབ་འབྲིང་གཉིས་པའི་ནང་བོད་སྐད་ཡིག་གི་སློབ་ཚན་གཅིག་པུ་ཡོད་ན་ཡང་དེང་སྐབས་བོད་ཡིག་སློབ་ཁྲིད་དེ་མིང་ཙམ་ལས་སློབ་ཁྲིད་བྱེད་མཁན་མེད་པའི་སྐོར་བརྗོད་བྱུང་ལ་ཡང་མཛོད་དགེ་ཕྱོགས་ནས་ད་ལོ་ནས་བཟུང་སློབ་ཆུང་ཁག་གི་རྩིས་རིག་བོད་ཡིག་ནས་རྒྱ་ཡིག་ལ་བསྒྱུར་ཡོད་པ་དང་ལོ་གཉིས་ཀྱི་རྗེས་ནས་སློབ་ཆུང་སློབ་གྲྭ་ཚང་མའི་ནང་བོད་ཡིག་ཁྱོན་ནས་མེད་པ་བཟོ་རྒྱུ་ཡིན་པའི་སྐོར་བོད་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང།

པར་དང་བརྙན་སོགས་བླངས་ཏེ་སྤྱི་ཚོགས་དྲ་ལམ་ཁག་ཏུ་སྤེལ་ནས་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པའི་སྐོར་བརྗོད་པ་ལས་བོད་ཡིག་སློབ་ཁྲིད་དེ་མིང་ཙམ་ལས་མེད་པའི་སྐོར་འགྲེལ་བརྗོད་གནང་གི་འདུག་ད་ལྟའི་ཆར་རྒྱ་ནག་གཞུང་གི་ངོས་ནས་སློབ་འགོ་ཚུགས་པའི་དུས་ཚེས་གཏན་འཁེལ་བྱུང་བ་བཞིན་ལྷ་ས་དང་རྔ་བ་རྫོང་བསང་ཆུ་རྫོང་དཀར་མཛེས་ལྕགས་ཟམ་ཁ་རྫོང་མཛོད་དགེ་རྫོང་གླུ་ཆུ་དང་རྨ་ཆུ་རྫོང། མངའ་རིས་རུ་ཐོག་རྫོང་དར་རྩེ་མདོ་ནག་ཆུ་འབྲི་རུ་རྫོང་སོགས་ཀྱི་གཞུང་འབྲེལ་གྱི་ངོས་ནས་སློབ་གྲྭ་འགོ་ཚུགས་པའི་བརྡ་ཁྱབ་བཏང་ཡོད་པ་ལས་བརྡ་ཁྱབ་ཁག་ནང་མང་ཆེ་ཤོས་ཀྱིས་སློབ་ཕྲུག་བདེ་འཇགས་ཀྱིས་སློབ་གྲྭར་བསྐྱལ་དགོས་པའི་སྐོར་སོགས་བཀོད་ཡོད་ན་ཡང། རུ་ཐོག་རྫོང་ལོ་དགུ་གི་གཏན་འཇགས་སློབ་གསོའི་ལམ་ལུགས་སློབ་གྲྭ་ཟེར་བས་སློབ་མ་ཚོར་སློབ་གྲྭར་ཡོང་སྐབས་ཆོས་ལུགས་ཀྱི་མཚོན་དོན་ཡོད་པའི་ཅ་དངོས་དང་ཆོས་ལུགས་ཀྱི་རྒྱན་ཆ་སོགས་རྩ་བ་ནས་ཁྱེར་ཡོང་མི་ཆོག་པ་བརྗོད་ཡོད་པ་དང་ཡང་དར་རྩེ་མདོའི་སློབ་འབྲིང་གི་ཕ་མ་ཚོས་སློབ་མ་སློབ་གྲྭར་བསྐྱལ་ནས་ཡོང་སྐབས། ཕ་མ་ཚོ་སློབ་གྲྭའི་ནང་དུ་འཛུལ་མི་ཆོག་པ་སོགས་བསྒྲགས་འདུག་སློབ་འགོ་ཚུགས་སྐབས་ནི་རྒྱ་ནག་གཞུང་ལ་མཚོན་ན་དུས་རྒྱུན་བོད་ནང་གི་སློབ་གྲྭ་ཁག་ཏུ་སློབ་ཚན་རིགས་བཅོས་བསྒྱུར་གྱི་དུས་ཚོད་ལྟ་བུ་ཆགས་ཡོད་པ་རེད་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྟོན་ཟླའི་སློབ་འགོ་ཚུགས་པ་དང་འབྲེལ་རྒྱ་ནག་གཞུང་གིས་དཀར་མཛེས་ཕྱོགས་ཀྱི་སློབ་འབྲིང་ཁག་ཏུ་བོད་ཡིག་སློབ་ཚན་གཏན་ནས་མེད་པ་བཟོས་པ་དང་དེ་བཞིན་རྔ་བ་ཕྱོགས་ནས་བོད་ཡིག་གི་ལམ་ནས་སློབ་ཁྲིད་བྱེད་ཐབས་ཇེ་ཉུང་དུ་གཏོང་བ་སོགས་བྱས་ཡོད་པ་རེད་ལ། གཞན་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་དགུན་ཟླའི་སློབ་འགོ་ཚུགས་པ་དང་བསྟུན་རྒྱ་ནག་གཞུང་གིས་མཚོ་སྔོན་ཞིང་ཆེན་མགོ་ལོག་ཁུལ་གྱི་རྫོང་ཁག་གི་གཞུང་གཉེར་སློབ་གྲྭ་ཚང་མའི་ནང་བོད་ཡིག་སློབ་ཚན་གཅིག་པུ་ལས་གཞན་པའི་སྐྱེ་དངོས་རྫས་གསུམ་དང་མཛེས་རྩལ་ཨང་རྩིས་སོགས་སློབ་ཚན་ཚང་མ་རྒྱ་ཡིག་ནང་བསྒྱུར་ཡོད་པ་རེད། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་རྒྱ་ནག་གཞུང་གིས་སྡེ་དགེ་དབོན་པོ་སྟོད་ཁུལ་ནས་འཛིན་བཟུང་བྱས་པའི་དགེ་འདུན་པ་དང་ས་གནས་ཡུལ་མི་རྣམས་འཕྲལ་དུ་གློད་གྲོལ་གཏོང་དགོས་པའི་ཛ་དྲག་གི་གནས་ཚུལ་སྤེལ་འདུག། དེ་ཡང་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བརྒྱད་ཉིན་ཨ་རིའི་གྲོང་ཁྱེར་ནིའུ་ཡོག་ཏུ་རྟེན་གཞི་བྱས་པའི་འགྲོ་བ་མིའི་ལྟ་ཞིབ་ཚོགས་པས་རྒྱ་ནག་གཞུང་གིས་སི་ཁྲོན་ཞིང་ཆེན་ནང་ཆུ་མཛོད་གློག་ཁང་གསར་རྒྱག་གི་ལས་གཞིར་ཞི་བའི་ངོ་རྒོལ་ཞུ་འབོད་བྱེད་མཁན་བོད་མི་སེར་སྐྱ་མི་མང་རྣམས་འཕྲལ་དུ་གློད་གྲོལ་གཏོང་དགོས་ཞེས་ཛ་དྲག་གི་གནས་ཚུལ་སྤེལ་བའི་ནང་དུ་ཆུ་མཛོད་གློག་ཁང་གསར་རྒྱག་དེས་ལོ་རྒྱུས་ཡུན་རིང་ལྡན་པའི་བོད་ཀྱི་དགོན་སྡེ་དང་གྲོང་སྡེ་མང་པོ་རྩ་མེད་དུ་གཏོང་རྒྱུ་ཡིན་པ་བཀོད་འདུག། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་སྤེལ་བའི་གནས་ཚུལ་དེའི་ནང་ད་རུང་རྒྱ་ནག་གཞུང་གིས་སྡེ་དགེ་དབོན་པོ་སྟོད་ཁུལ་ནས་བོད་མི་རྣམས་གནས་སྤོས་དགོས་པའི་བཙན་བཀའ་གཏོང་བཞིན་པ་དེ་ནི་སྐམ་ཐོག་ཏུ་ཆུ་མཛོད་གློག་ཁང་གསར་རྒྱག་གི་ཆ་ཤས་ཤིག་ཡིན་པ་དང། དེ་ནི་རྒྱ་ནག་གཞུང་གིས་འབྲི་ཆུའི་བཞུར་རྒྱུན་དུ་ཁྱོན་ཆུ་མཛོད་གློག་ཁང་བཅུ་གསུམ་གསར་རྒྱག་བྱེད་འཆར་ཡོད་པའི་གྲས་ཀྱི་གཅིག་ཡིན་པ་བཀོད་འདུག། རྒྱ་ནག་གཞུང་འབྲེལ་གྱི་གྲངས་ཐོ་ལྟར་ན་ཕྱི་ལོ་ཉིས་སྟོང་བཅུ་བདུན་ལོ་ནས་བཟུང་རྒྱ་ནག་གཞུང་གིས་དབུལ་སྐྱོར་ལ་ཁ་གཡར་ནས་འབྲི་ཆུའི་བཞུར་རྒྱུན་དུ་ཆགས་པའི་གོ་འཇོ་རྫོང་དང་སྨར་ཁམས་རྫོང་ཁོངས་ཀྱི་ཤང་དང་གྲོང་སྡེ་བདུན་ནས་མི་མང་ཆིག་ཁྲི་ཆིག་སྟོང་ལྷག་གནས་སྤོ་བྱེད་དུ་བཅུག་ཡོད་ལ་རྒྱ་ནག་གཞུང་གིས་གནས་ཚུལ་སྤེལ་བའི་ནང་མི་མང་གནས་སྤོ་དེ་དག་ཆུ་མཛོད་གློག་ཁང་གསར་རྒྱག་དང་འབྲེལ་བ་ཡོད་པ་གཏན་ནས་གླེང་མེད་པ་རེད། རྒྱ་གར་བྱང་ཕྱོགས་ཨ་རུ་ན་ཅལ་ཁུལ་དུ་གོང་ས་མཆོག་གི་མཛད་འཕྲིན་དང་འབྲེལ་བའི་ལོ་རྒྱུས་རང་བཞིན་གྱི་ཕེབས་ལམ་ཞེས་པ་ཞིག་ཉར་ཚགས་ཀྱི་ལས་གཞི་འགོ་འཛུགས་གནང་འདུག་བོད་དང་ས་འབྲེལ་ཆགས་པའི་རྒྱ་གར་བྱང་ཕྱོགས་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས་པདྨ་མཁའ་འགྲོ་ལགས་ཀྱིས་ལམ་སྟོན་གནང་བ་ལྟར་དེ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་ང་དགུ་ལོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་ནས་རྒྱ་གར་ལ་བྲོས་བྱོལ་དུ་ཕེབས་པའི་སྐབས་སུ་མངའ་སྡེ་དེ་ཉིད་ཀྱི་ཀེན་ཛ་མ་ཎི་ས་ཁུལ་ནས་མོན་རྟ་དབང་བར་གྱི་ཕེབས་ལམ་དེ་བཞིན་ཧ་ཅང་གི་རིན་ཐང་ཆེ་བའི་ས་ཚིགས་ཤིག་ལ་ངོས་འཛིན་གྱིས་ལོ་རྒྱུས་རང་བཞིན་ལྡན་པའི་ཕེབས་ལམ་ཞེས་པ་ཉར་ཚགས་བྱས་ནས་ད་ལྟ་མུ་མཐུད་དུ་ཡར་རྒྱས་གཏོང་མུས་ཡིན་ལ། མོན་ཡུལ་སྐད་ཡིག་དང་རིག་གཞུང་རྒྱུན་འཛིན་དར་སྤེལ་ཚོགས་པའི་ཚོགས་གཙོ་བསྟན་འཛིན་འབྱོར་ལྡན་ལགས་ཀྱིས། ཕེབས་ལམ་དེ་ལ་སྤྱི་ལེ་དགུ་བཅུ་གོ་ལྔ་ཡོད་པ་དང་ཀེན་ཛེ་མ་ནི་ཁུལ་དུ་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ཕྱག་འཁར་གསོལ་སྩལ་མཛད་པ་དེ་ད་ཆ་ལྗོན་ཤིང་ཞིག་ཏུ་སྐྱེ་འཚར་བྱུང་ནས་མི་མང་ཚོས་དད་པ་ཆེན་པོའི་སྒོ་ནས་གནས་མཇལ་བྱ་ཡུལ་དུ་གྱུར་ཡོད་པ་མ་ཟད། ད་ལྟའི་ཆར་ལས་གཞི་དེ་ཡང་དད་ལྡན་པ་ཚོའི་གནས་མཇལ་དང་ཡུལ་སྐོར་བའི་ས་ཚིགས་ཤིག་ཏུ་གྱུར་པའི་རེ་བ་ཡོད་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང། སྐུ་མདུན་ཐོག་མ་ཕེབས་དུས་ད་ག་ནང་བདག་རང་བཞིན་དང་འདྲ་སྟེ་ས་མཚམས་ལ་ཁེལ་འདུག་གི་རོགས་བོད་དང་ནི་ང་ཚོ་རྒྱ་གར། དེ་བརྒྱུད་དེ

ཕྱི་ལོ་ཆིག་སྟོང་དགུ་བརྒྱ་ང་དགུ་ལོར་རྒྱ་ནག་གཞུང་གིས་བོད་ས་ཡོངས་རྫོགས་བཙན་འཛུལ་བྱས་པ་ནས་བཟུང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལོ་དེའི་ཕྱི་ཟླ་གསུམ་པའི་ཚེས་སོ་གཅིག་ཉིན་བོད་ལ་མཚོ་སྣ་ནས་རྒྱ་གར་གྱི་ས་ཐོག་ཏུ་ཐོག་མར་ཞབས་སོར་འཁོད་དེ་ཆུ་དྭངས་མོ་རུ་ཕེབས་འབྱོར་བྱུང་མཚམས་སུ་རྒྱ་གར་གཞུང་གིས་དམག་སྡེ་རུ་ཁག་ཅིག་ཆེད་གཏོང་གིས་མགོན་པོ་གང་ཉིད་མཆོག་ལ་ལོ་རྒྱུས་རང་བཞིན་གྱི་སྣེ་ལེན་དེ་ཞུས་ཡོད་པ་རེད།

རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ཁམས་སྡེ་དགེ་རྫོང་གི་བོད་མི་ཚོ་ནག་ཉེས་མེད་པར་གང་བྱུང་འཛིན་བཟུང་བྱས་པ་རྣམས་འཕྲལ་དུ་གློད་བཀྲོལ་ཡོང་བར་རྒྱལ་སྤྱིའི་སྲིད་གཞུང་ཁག་གིས་རྒྱ་ནག་ལ་གནོན་ཤུགས་སྤྲོད་དགོས་ཞེས་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་ནས་འབོད་སྐུལ་གནང་ཡོད་པའི་སྐོར་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་གང་ནས་ཚུར་བཏང་བར་གསན་རོགས་གནང།
ཨ་མེ་རི་ཁ་གི་ནང་རྟེན་གཞི་བྱས་པ་གི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་གིས་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱིས་བཏོན་པ་གི་གནས་ཚུལ་སོགས་ལུང་འདྲེན་གྱིས། སྤྱི་ཟླ་གཉིས་པ་གི་ཚེས་པ་ཉེར་བརྒྱད་གི་ཉི་མ་བཏོན་པ་གི་གནས་ཚུལ་གི་ནང་བོད་ཀྱི་ཁམས་སྡེ་དགེའི་ས་ཁུལ་གི་དབོན་པོ་སྟོད་དུ་སེར་སྐྱ་ཕོ་མོ་བརྒྱ་ཕྲག་ཁ་ཤས། འབྲི་ཆུའི་ཕྱི་རྒྱུད་དུ་རྒྱ་ནག་གཞུང་གིས་གློག་ཁང་གསར་རྒྱག་དང་འབྲེལ། ས་གནས་བོད་མིའི་གྲོང་ཚོ་དང་དགོན་སྡེ་ཁག་གཉིས་ཀྱི་གནས་སྤོར་བྱེད་དགོས་པ་གི་བཙན་བཀའ་བཏང་བར། ཞི་བའི་སྒོ་ནས་ངོ་རྒོལ་གནང་བར་ཁག་འདོགས་ཀྱིས་འཛིན་བཟུང་བྱས་པ་འཁོད་ཡོད་པ་མ་ཟད། རྒྱ་ནག་གི་འགོ་ཁྲིད་ཚོས་དུས་ཡུན་རིང་མོ་ནས་གཞུང་ལ་ངོ་རྒོལ་བྱེད་མཁན་གྱི་ཐོག་ཏུ་རྩུབ་སྤྱོད་ཆེ་བ་དང། ལྷག་པར་བོད་རིགས་སོགས་གྲངས་ཉུང་མི་རིགས་ཀྱི་ཐོག་དེ་བས་ཀྱང་གཏུམ་སྤྱོད་ཧ་ཅང་ཆེན་པོ་ཡིན་པས། རྒྱལ་སྤྱིའི་སྲིད་གཞུང་ཁག་གིས་རྒྱ་ནག་གཞུང་ལ་གནོན་ཤུགས་སྤྲད་དེ། སོ་སོའི་ཚུལ་མཐུན་གྱི་ཐོབ་ཐང་བེད་སྤྱོད་ཀྱིས་ཞི་རྒོལ་གནང་ནས་འཛིན་བཟུང་བྱས་པ་རྣམས་འཕྲལ་དུ་གློད་བཀྲོལ་ཡོང་ཐབས་གནང་དགོས་པ་རེད་འདུག་ཅེས། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་གི་རྒྱ་ནག་དང་འབྲེལ་བའི་བར་བརྒལ་འགན་འཛིན་མཱ་ཡ་ཝང་ལགས་ནས་འགྲེལ་བརྗོད་གནང་ཡོད་ཅིང།

རྒྱ་ནག་གཞུང་གིས་གཙོ་གནད་འཛུགས་སྐྲུན་ཁག་གི་སྐབས་འཛུགས་སྐྲུན་དེའི་ཤུགས་རྐྱེན་ཐེབས་ཡུལ་གྱི་མི་མང་ལ་ཆ་ཤས་ཤིག་ཆ་ཤས་ལེན་བཅུག་དགོས་པ་ནི་ཧ་ཅང་གལ་ཆེན་རེད་ཅེས་འགྲེལ་བརྗོད་གནང་གི་འདུག་ཅིང། གཞན་ཡང་རྒྱ་ནག་ནང་སྤྱི་དང་ཁྱད་པར་བོད་ཀྱི་ས་ཁུལ་དུ་དམ་དྲག་ཆེན་པོ་དང་འབྲེལ་ཐུག་ལ་ལྟ་ཞིབ་གཟབ་ནན་བཅས་ཡིན་པར་བརྟེན། ངོ་རྒོལ་བཀོད་སྒྲིག་དང་གནས་ཚུལ་ཁྱབ་སྤེལ་བྱ་རྒྱུ་བཅས་ཧ་ཅང་དཀའ་ལས་ཁག་པོ་དང་ཉེན་ཁའང་ཆེན་པོ་ཡིན་པས། གནས་ཚུལ་རག་རྒྱུ་རྦད་དེ་དཀོན་པོ་ཡིན་ནའང། ང་ཚོས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་སོགས་བརྒྱུད་ནས

འབྲི་ཆུ་འབབ་རྒྱུད་ཀྱི་སྐམ་ཐོག་ཏུ་ཆུ་མཛོད་དང་གློག་འདོན་གསར་རྒྱག་མི་ཡོང་བ་གི་ཆེད་དུ་ཞུ་འབོད་གནང་བ་དང། སྤྱི་ཟླ་གཉིས་པ་གི་ཚེས་པ་ཉི་ཤུ་ནས་ཉེར་གཅིག་གི་བར་སྡེ་དགེ་རྫོང་གི་འབྲེལ་ཡོད་ལས་བྱེད་དང་ཉེན་རྟོག་པ་རྣམས་དབོན་པོ་སྟོད་དགོན་པ་དང་ཡེ་ན་དགོན་པ་གཉིས་གཏོར་བཤིག་གྲ་སྒྲིག་ཏུ་ཡོང་ཡོད་པར། དབོན་སྟོད་དགོན་པ་སོགས་ཀྱི་སེར་སྐྱ་མང་ཚོགས་ནས་ཞི་བའི་སྒོ་ནས་རྒྱ་ནག་གི་འབྲེལ་ཡོད་ལས་བྱེད་ཚོར་ཞུ་འབོད་གནང་བར་ཉན་འཇོག་བྱེད་རྒྱུ་གི་ཚབ་ཏུ། བོད་མི་ཚོར་ཉེན་རྟོག་གིས་ཉེས་རྡུང་གཏོང་བ་དང་འཛིན་བཟུང་བཙན་འཁྲིད་ཀྱིས། ཉེན་རྟོག་པས་འཛིན་བཟུང་བྱས་པ་ཚོར་བཟའ་ཆས་དང་ཉལ་གོས་འཁུར་ཡོང་དགོས་པ་གི་བཙན་བཀའ་བཏང་འདུག་པར་བལྟས་ན། བོད་མི་ཚོ་ཡུན་རིང་བཀག་ཉར་བྱ་རྩིས་ཡོད་པ་དང་མཚུངས། གྲོང་ཚོའི་སྐུ་ཚབ་བོད་མི་ཁག་ཅིག་ཉེན་རྟོག་ཁང་དུ་སོང་སྟེ་འཛིན་བཟུང་བྱས་པ་རྣམས་གློད་གྲོལ་གཏང་རོགས་ཀྱི་ཞུ་བ་འཐེན་པར། ཁོ་ཚོ་ཡང་ཉེན་རྟོག་པས་འཛིན་བཟུང་བཀག་ཉར་བྱས་འདུག་ཅེས་ངོ་སྤྲོད་གནང་གི་འདུག་ཨ་མི་རི་ཁ་གི་ནང་གི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་དབོན་སྟོད་དགོན་པ་དང་ཡེ་ན་དགོན་པ་གཉིས་ལ་ལོ་ངོ་བདུན་བརྒྱ་ལྷག་གི་ལོ་རྒྱུས་ལྡན་པ་དང། རིག་གཞུང་གི་རིན་ཐང་གལ་ཆེན་ཡོད་པའི་ལྡེབས་རིས་སྣ་ཚོགས་ཡོད་པ་བཅས་འཁོད་ཡོད་པའི་མུར། བོད་ཀྱི་ས་ཁུལ་དུ་ཁེལ་བའི་འབྲི་ཆུའི་འབབ་རྒྱུད་དུ། རྒྱ་ནག་གཞུང་གིས་གློག་འདོན་ནུས་ཤུགས་བརྒྱད་ཚེག་དྲུག་ཡོད་པ་གི་ཆུ་གློག་ས་ཚིགས་ཆེ་ཁག་ལྔ་བརྒྱབ་ཟིན་པ་དང་འཛུགས་སྐྲུན་འགྲོ་བཞིན་པ་རྣམས་ཀྱིས། རྒྱ་ནག་ཤར་ཕྱོགས་སུ་གློག་གི་ནུས་པ་མཁོ་འདོན་བྱེད་ཀྱི་ཡོད་པ་ཁག། སྤྱི་ལོ་ཉིས་སྟོང་ཉེར་ལྔ་གི་ལོར་ཡོངས་སུ་གྲུབ་དགོས་པ་གི་རྒྱ་ནག་གཞུང་གིས་གཞུང་འབྲེལ་འཆར་གཞི་བཀོད་ལུགས་ཀྱང་འཁོད་ཡོད་ཀི།

རྒྱལ་སྲུང་བློན་ཆེན་ལ་སོགས་པའི་མི་ཞིག་གིས་ལྐོག་ཟ་རུལ་སུངས་བྱས་པ་ཙམ་གྱིས་གོ་ས་ནས་གནས་དབྱུང་གཏོང་རྒྱུ་མིན་པ་དེ་གསལ་པོ་རེད་ཅེས་ཁོང་གིས་གསུང་གི་འདུག་ལ་དེ་བཞིན་དུ་ཁོང་གིས་མུ་མཐུད་གསུང་རྒྱུར།
དབང་ཆ་འཐབ་རྩོད་ཟེར་བ་ཅིག་ཡོང་ཡ་ཡོད་པ་མ་རེད་ད་ཞི་ཅིན་ཕིང་གི་དུས་ཚོད་ནས་དབང་ཆ་ཚང་མ་ཁོས་ཟིན་བསྡད་རེད། ད་དབང་ཆ་འཐབ་རྩོད་ཟེར་གི་དེ་ཡོད་ཡིན་ན་ཨ་ནི་ཁོ་རང་ཞི་ཅིན་ཕིང་ལ་ངོ་ལོག་རྒྱག་ཡ་འདྲ་བོ་རེད། ད་དེ་འདྲ་གནས་སྟངས་ཅིག་ཆགས་དགོས་རེད་དེ་འདྲ་ཅིག་ཡོང་མི་སྲིད་པ་རེད། ཁོ་རང་རྒྱལ་སྲུང་བློན་ཆེན་རེད་ཁོ་རང་གི་ངོས་ནས་ཞི་ཅིན་ཕིན་ལ་དཔེ་དེབ་ཀ་རྫི་གི་ཁར་བརྩིགས་ཤར་བརྩིགས་མཁན་གྱི་མི་སྣ་ཅིག་ཡིན་ནའི་ཨ་ནི་ཁོ་རང་རྒྱལ་སྲུང་བློན་ཆེན་གོ་གནས་སླེབས་ཡོང་མ་གཏོགས་ཁོ་གོ་གནས་ཁོ་རང་སླེབས་ཁོ་རང་ཐུབ་ཀྱི་མ་རེད་དེ་ཡིན་དུས་གང་ལ་ད་ཞི་ཅིན་ཕིན་གི་དབང་སྒྱུར་འོག་ནས་ཅིག་ཁོ་ལས་དམའ་བའི་དཔོན་རིགས་གཉིས་ཀྱིས་དབང་ཆ་བརྩད་ནས་ཨ་ནི་ནས་དེ་འདྲ་རྙོག་དྲ་བྱུང་ནས་ཨ་ནི་ཞི་ཅིན་ཕིན་གིས་གནས་དབྱུང་གཏོང་དགོས་ཡ་དེ་འདྲ་གི་གནས་སྟངས་ཅིག་ཡང་ཡོང་མི་སྲིད་པ་རེད་དེ་གསལ་བོ་རེད། དེ་རྒྱུ་མི་འདུག་གང་ལ་ད་ག་རེ་ཡིན་ནའ་ཟེར་ཡ་དེ་དྲི་བ་དེ་སླེབས་ཡོང་གི་རེད། ཡང་ཁོང་གིས་གསུངས་ན། རྒྱ་ནག་གཞུང་ཟེར་ན་ཞི་ཅིན་ཕིང་རེད་ད་ཞི་ཅིན་ཕིང་གི་འདོད་བློ་མ་ཁེངས་ཡག་གི་གནད་དོན་གཅིག་བྱུང་ཡོད་རེད་བསམ་གྱི་འདུག་ད་དེ་བས་ན་ད་ཞི་ཅིན་ཕིང་གི་དམག་གི་སྒང་ལ་འཛིན་ཡག་གི་གི་སྲིད་ཇུས་དང། ཡང་ན་ཨ་མི་རི་ཀ་ལ་སོགས་པ་ད་ཅིག་དམག་དང་འབྲེལ་བ་ཡོད་ཡག་གི་ཕྱི་འབྲེལ་གི་ལས་དོན་སྒང་ལ་དང་ད་ག་ནང་བཞིན་དམག་གི་ནང་ཁུལ་གི་སྲིད་ཇུས་སྒང་ད་ནང་བཞིན་ཕྱི་རྒྱལ་ཨ་མི་རི་ཀ་གཙོས་ཀྱི་དམག་གི་སྡེ་ཚན་ངོས་ནས་ཁ་གཏད་གཅོག་དགོས། རྒྱལ་ཁབ་དེ་ཚོ་ལ། དེ་ཚོ་གསུམ་པའི་འབྲེལ་བ་དང་ཨ་ནི་སྲིད་ཇུས་སྒང་ནས་ནོར་འཁྲུལ་བྱུང་བ་ཡིན་ན་ཡང་མིན་ན་ཅིག་ཆབ་སྲིད་ཀྱི་ལངས་ཕྱོགས་སྒོ་ནས་བལྟས་ན། ད་ཞི་ཅིན་ཕིན་གྱིས་ཨ་མི་རི་ཀ་ཁ་གཏད་ཧྲིལ་བོ་ཆགས་ཀྱི་ཡོད་ཡག་དེའི་གནས་སྟངས་འོག་ནས། ཨ་ནི་དམག་གི་སྡེ་ཚན་གྱི་རྣམ་འགྱུར་སྟོན་སྟངས་དང་ལས་ཀ་བྱེད་སྟངས་སྒང་ནས་འགྲིག་མ་འགྲིག་དེ་འདྲ་ཅིག་ཡོང་སྲིད་ཡ་མ་གཏོགས། ད་དབང་ཆ་འཐབ་རྩོད་དང་ལྐོག་ཟ་རུལ་སུངས་ཀྱི་སྒང་ནས་གནས་དབྱུང་འགྲོ་ཡ་དེ་འདྲ་ཅིག་ཕལ་ཆེར་ཡོང་མི་སྲིད་པ་རེད་དེ་འདི་སྒང་ལ། ད་ད་ལྟ་རྒྱ་ནག་གཞུང་གི་ངོས་ནས

རྒྱ་ནག་ཁྱོན་ཡོངས་སུ་མར་ཁེ་སི་ལེ་ཉིན་རིང་ལུགས་དང་དམར་བའི་ལྟ་གྲུབ་ཤུགས་ཆེར་དར་སྤེལ་གཏོང་བའི་ཚ་རླབས་ཞིག་འཕྱུར་བ་དང་མཉམ་དུ་རྒྱ་ནག་སྤྱི་དང་ལྷག་པར་དུ་ཚོར་རྣོ་ཆེ་བའི་ས་ཁུལ་བོད་དང་ཤིན་ཅང་ལྟ་བུར་སྔར་བས་ཀྱང་དམ་དྲག་གི་གནས་སྟངས་ཛ་དྲག་ཏུ་འགྱུར་བཞིན་ཡོད་པ་གནད་དོན་དབྱེ་ཞིབ་པ་གིས་ངོས་འཛིན་གནང་གི་ཡོད།

ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བདུན་ཉིན་གོང་ཞུས་བོད་མི་མང་ཡོ་རོབ་སྤྱི་འཐུས་ཚ་ཁོ་ཐུབ་བསྟན་རྒྱ་མཚོ་ལགས་ནས་གོ་སྒྲིག་འོག་ཧྥ་རན་སེའི་ཆབ་སྲིད་མི་སྣ་གཉིས་དང་ཆེད་མཁས་པ་གདན་ཞུས་ཐོག་རང་དབང་དང་དམངས་གཙོ་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་པ་ཚོས་རྒྱ་ནག་དམར་ཤོག་ཚོགས་པའི་དྲག་གནོན་འོག་ཏུ་མྱངས་དང་མྱོང་བཞིན་པའི་མི་རིགས་སོ་སོའི་གནས་བབ་ཐད་ལ་བསྐྱར་ཞིབ་དང་བགྲོ་གླེང་ལྷུག་པོ་གནང་ཡོད་པ་བོད་མི་མང་ཡོ་རོབ་སྤྱི་འཐུས་ཚ་ཁོ་ཐུབ་བསྟན་རྒྱ་མཚོ་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། དེ་བཞིན་ཁོང་གིས་མུ་མཐུད་དུ་གདན་ཞུའི་སྐུ་མགྲོན་དུ་ཕ་རི་སི་ཡི་གྲོང་སྡེའི་གྲོས་ཚོགས་འཐུས་མི་ལྕམ་སྐུ་གྷ་རི་གྷོ་སི་མཆོག་ནས་བགྲོ་གླེང་དབུ་འབྱེད་གཏམ་བཤད་གནང་ཡོད་པ་དང་ལྕམ་སྐུ་མེ་རི་ཧཱོ་ཟི་མེན་མཆོག་ནས་ད་ལྟའི་རྒྱ་ནག་དམར་ཤོག་ཚོགས་པའི་ནང་ཁུལ་གྱི་དབང་ཆའི་འཐབ་རྩོད་ངར་ཤུགས་ཆེན་པོ་ཡོད་པའི་རྟགས་མཚན་མང་པོ་ལུང་འདྲེན་གྱིས་དཔྱད་གཏམ་སྤེལ་བ། དེ་བཞིན་སྐུ་ཞབས། Donald Trump མཆོག་གིས་རྒྱ་ནག་གཙོ་བྱས་པའི་ཁྱིམ་མཚེས་རྒྱལ་ཁབ་ཚོའི་བར་གྱི་སྤྱི་ཡོངས་ཀྱི་ས་བབ་ཆབ་སྲིད་དང་ཕྱོགས་བསྡོམས་གཟིགས་ཚུལ་གང་ཡོད་ཐད་གསུང་བཤད་གནང་བ། དེ་བཞིན་ཕ་རི་སིའི་རྫོང་ཁག་བཅོ་བརྒྱད་ཀྱི་ས་འཐུས་དང་ཧྥ་རན་སིའི་སྤྱི་ཚོགས་རིང་ལུགས་ཚོགས་པའི་ཚོགས་གཙོ་སྐུ་ཞབས Kevin མཆོག་ནས་བོད་ཀྱི་འཐབ་རྩོད་ནི་རང་དབང་དང་དམངས་གཙོ་འགྲོ་བ་མིའི་ཐོབ་ཐང་དང་དྲང་བདེན་ཆེད་ཡིན་སྟབས་ཧྥ་རན་སིའི་སྤྱི་ཚོགས་རིང་ལུགས་ཚོགས་པའི་ས་ཁུལ་སྡེ་ཚན་གྱི་འགན་འཁུར་བ་ཞིག་ཡིན་པའི་ཆ་ནས་བོད་མི་གཙོ་བྱས་པའི་ཨེ་ཤེ་ཡའི་རང་དབང་འཐབ་རྩོད་པ་ཚང་མར་རྒྱབ་སྐྱོར་དང་གདུང་སེམས་མཉམ་བསྐྱེད་ཡོད་ཅེས་གསུངས་འདུག་དེ་བཞིན་བགྲོ་གླེང་ཚོགས་འདུ་དེའི་ཐོག་ཡོ་རོབ་སྤྱི་འཐུས་ཚ་ཁོ་ཐུབ་བསྟན་རྒྱ་མཚོ་ལགས་ནས་ད་བར་བོད་ནང་ཁམས་སྡེ་དགེ་གི་འབྲི་ཆུ་བཞུར་རྒྱུན་དུ་རྒྱ་ནག་གཞུང་གིས་ཆུ་མཛོད་གསར་རྒྱག་གི་ལས་གཞིའི་རྐྱེན་བོད་མི་ཉིས་སྟོང་ལྷག་ཡོད་པའི་གྲོང་ཚོ་དང་དགོན་སྡེ་དྲུག་བཅས་ས་སྟོང་ཆགས་རྒྱུའི་ཉེན་ཁ་ལས་གྲོལ་ཐབས་སུ་ཧྥ་རན་སི་གཙོ་བྱས་པའི་རྒྱལ་སྤྱིའི་སྤྱི་ཚོགས་ཀྱི་རྒྱབ་སྐྱོར་ཤུགས་ཆེན་དགོས་པར་འབོད་སྐུལ་དང་ལྷག་པར་དུ་ཉེས་མེད་བོད་མི་ཆིག་སྟོང་ཐམ་པ་རྒྱ་མི་ཉེན་རྟོག་པས་གང་བྱུང་འཛིན་བཟུང་དང་དོ་དམ་བཀག་ཉར་ཡོད་པ་ནི་རྒྱལ་སྤྱིའི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་དང་འགལ་ཟླ་ཡིན་སྟབས་བོད་མི་དེ་དག་གང་མགྱོགས་སུ་གློད་གྲོལ་བྱ་དགོས་ཏེ་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོའི་ངོས་ནས་ཀྱང་ལས་འགུལ་གང་མང་སྤེལ་རོགས་ཞེས་དྲན་སྐུལ་བྱས་འདུག་དེ་མིན་གོང་གསལ་ཚོགས་འདུ་དེར་ཝེ་ཐེ་ནམ་དང་འབར་མ་ཧོང་ཀོང་ཐའེ་ཝན་བོད་བཅས་རྒྱལ་ཁབ་ཁག་གི་སྐུ་ཚབ་ནས་གསུང་བཤད་གནང་ཡོད་པ་རེད། རྒྱ་ནག་གི་མཚོ་དམག་ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་དུ་གནས་སྡོད་ཐད་བློ་འཚབ་ཡོད་པ་ཧྥི་ལི་ཕིན་གྱི་སྲིད་འཛིན་གིས་གསུངས་འདུག་ཕྱི་ཚེས་ཉི་ཤུ་རྩ་བརྒྱད་ཉིན་གནས་ཚུལ་སྤེལ་བའི་ནང་རེས་གཟའ་ལྷག་པའི་ཉིན་ཧྥི་ལི་ཕིན་གྱི་སྲིད་འཛིན་ཧྥེར་ཏི་ནན་ཏི་མར་ཁོ་སི་ཆུང་བ་ནས་གསུངས་ན། རྒྱ་ནག་གི་མཚོ་དམག་ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་དུ་གནས་སྡོད་ཐད་བློ་འཚབ་ཡོད་མོད་ཡིན་ན་ཡང་ད་ལྟའི་བར་ཡུལ་དེའི་གླིང་ཕྲན་བདག་དབང་སྲུང་སྐྱོབ་དང་ཉ་བདའ་བའི་ཁེ་དབང་སྲུང་སྐྱོབ་ཐད་འགོག་རྐྱེན་བཟོ་གི་མེད་ཟེར། བདུན་ཕྲག་སྔོན་མར་ཧྥི་ལི་ཕིན་གྱི་མཚོ་ཁའི་སྐོར་གཡེང་དམག་དཔུང་ནས་བརྗོད་ན་ཡུལ་དེའི་ཉ་རིགས་དང་ཆུའི་ཐོན་རྫས་ལས་ཁུངས་ཀྱི་གྲུ་གཟིངས་ཤིག་རྩོད་རྙོག་ཅན་གྱི་ལྷོ་རྒྱ་ནག་རྒྱ་མཚོ Scarborough གླིང་ཕྲན་ཉེ་འདབས་སུ་སྐོར་གཡེང་བྱེད་སྐབས་རྒྱ་ནག་གི་མཚོ་དམག་གྲུ་གཟིངས་ས་གནས་དེར་འགྲེམས་འཇོག་བྱས་ཡོད་པ་ཤེས་རྟོགས་བྱུང་བ་བཀོད་འདུག

བོད་ནང་ན་བཅའ་སྡོད་སློབ་གྲྭ་སྐོར་ནི་འདི་ལྟ་དེང་སང་གི་ནི་གནད་དོན་ཆེན་པོ་ཟིག་ལ་བརྩིས་ནས་ད་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་ཡིན་ན་ར་རེད་ད་ཅིག་བོད་དོན་རྒྱབ་སྐྱོར་ཚོགས་པ་ཡིན་ན་ཆོག་གི་ད་འོ་ཀི་ཅིག་དོན་འདི་ག་ལ་གི་དམིགས་བསལ་གི་ཐུགས་སྣང་ཡོད་ནོ་འདི་བཟོ་རུ་ཁི་ད་རྒྱ་ནག་གཞུང་གི་བོད་ནང་ང་ད་ཅིག་ལག་བསྟར་བྱེད་བཞིན་པའི་བཅའ་སྡོད་སློབ་གྲྭ་འདི་དག་ཧ་ཅང་གི་ཉེན་ཁ་ཆེན་པོ་ཟིག་ར་འདི་ཡིན་གཅིག་མིན་གཅིག་སྒོ་རྒྱག་དགོས་ཟིག་དེ་ལ་གི་ལས་འགུལ་ཤུགས་ཆེན་པོ་སྤེལ་དགོས་དེའི་དགོས་པ་རྒྱུ་མཚན་དེ་ཁྱེད་ཀྱིས་ཤོད་དྲ། བཅའ་སྡོད་སློབ་གྲྭ་གི་དཀའ་ངལ་དེ་ད་དཔེ་ད་ཧ་ལས་པའི་དཀའ་ངལ་ཆེན་པོ་ཞིག་རེད། ད་ལྟའི་ང་ཚོས་ཀྱི་མ་མཁྱེན་པ་ཡོད་མ་རེད་ད་ལྟའི་ཆུང་ཚོད་ད་ལ་ད་བཅའ་སྡོད་ཀྱི་བུ་ད་ཆུང་ཆུང་སློབ་ཕྲུག་ཆུང་ཆུང་ཚུར་གང་ག་ལོ་ཨ་ནི་ད་སོ་སོ་ཀྱི་སྐད་ཡིག་དེ་མ་ཡིན་པ་བྱས་ད་རྒྱ་སྐད་སྦྱང་ཡ་ད་དེ་ནས་རྒྱ་གར་གྱི་བྱུང་ད་རྒྱ་གི་ད་འགྲོ་སྟངས་དེ་དང་དེ་བ་སྦྱང་བཅུག་ནས་ད་རང་གི་ད་བོད་ཡིག་བོད་སྐད་དེ་ད་རང་བཞིན་གྱིས་ད་ཤ་སངས་རི་སངས་ལ་ཅིག་ཐོན་མི་འཇུག་གི་འདུག་དེ་ད་ད་སྔོན་འགོག་བཟོ་རུ་བཅུག་ཨོ་དེ་དེ་ཆགས་འཇུག་ན་དེ་ས་ཚོ་ད་དེ་རིམ་པས་རིམ་པས་རིམ་པས་ད་དེ་རིགས་ཀྱི་ཨ་ནི་འདི་ཡ་གཅིག་སླེབས་ས་ཚོ་ཨ་ནི་སློབ་འབྲིང་ད་ཨ་ནི་དམའ་འབྲིང་ད་ད་དུ་བ་སླེབས་ས་ཚོ་ཨ་ནི་དེ་གི་རང་གི་སྐད་ཡིག་དེ་བ་གི་ད་རྩ་ནས་ད་མ་ཤེས་ཡ་ཆགས་དེ་གི་དེ་ནས་སྐད་ཡིག་ད་དེ་ཚ་གི་ཚིག་རིགས་ཤེས་ནོ་དེ་ཡ་ད་མེད་པ་ཆགས་འཇུག་ན་དེ་ས་ཚོ་ད་དུ་ལྷོ་བ་ད་དུ་ཟོ་ཀི་ཡ་དེང་སང་བའི་ད་བོད་ཡིག་དང་བོད་སྐད་ཟེར་མཁན་དེ་དག་རང་བཞིན་གྱིས་མེད་པ་ཆགས་འདུག་གོ། དེའི་སྟེང་ལ་ད། བཅའ་སྡོད་སློབ་གྲྭ་འདི་དག་ནང་ཞུགས་རུ་བཅུག་ནས་འདི་གའི་ཡང་ད། བོད་ཡིག་བོད་སྐད་སྦྱང་གི་མ་བཅུག་པ་ཡིན་ན། ད་བོད་སྐད་མི་རིགས་ཟེར་མཁན་དེ་ད་བོད་མི་རིགས་ཟེར་མཁན་ད། གང་མགྱོགས་མགྱོགས་སྒོ་ནས་ད་རྩ་མེད་བཟོ་ཡ་གི། ད་འདི་ག་སྐད་ཡིག་འདི་མེད་པ་བཟོས་བཞག་ན་ད་བོད་མི་རིགས་འདི་མེད་པ་ཆགས་འདུག་གོ་ག་ལེ་ག་ལེ་ད་གོ་ཐུབ་འདུག་གོ། དེ་ཡིན་ཙང་ད་སྐད་ཡིག་འདི་ད་དཔེ་དང་ཉེན་ཁ་ཚ་བོ་ཞིག་ད་ཧ་ལས་པའི་ཉེན་ཁ་ཚ་བོ་ཅིག་གི་ནང་སླེབས་བསྡད་པ་རེད་དེ་ཡིན་ཙང་ད་ང་ཚོས།

བྱ་དུ་ལོ་ཏྲ་ནི་ཐབས་མཁས་ཆེན་པོ་ཡིན་པ་ཅིག་ལ་དང་དུ་སྟབས་མི་མཐུ་ད་བྱ་དུ་ལོ་ཏྲ་ཙམ་མ་ཡིན་པའི་ད་ལོ་འབྲང་དང་ལྷོ་སྤྱིན་ཁག་ལ་བོད་ཡིག་ཚགས་མ་ཅིག་ང་འདི་ད་བས་ད་འོས་མི་འདུག་འདི་ད་གང་འབྱུང་འབྱུང་དགོས་ནི་ད་རྩ་མེད་བཟོ་ཡ་གི་ད་ལང་ཁ་ཅིག་བཟོ་གི་འདུག་བསམ་དང་བ་དེ་འདྲས་གི་ད་འདི་རེད་ད་འདི་གཟི་བྱིན་འདི་ད་དངོས་གནས་དྲང་ནི་ད་ཧ་ལི་བའི་གཟི་བྱིན་ངན་པ་ཅིག་རེད་ད་ང་ཚོའི་འོས་ལ་བརྩོན་པ་ཡིན་ན་ད་གཟི་བྱིན་འདི་གི་ད་ང་ཚོའི་མ་འོང་བ་ན་ད་གང་འབྱུང་འབྱུང་དགོས་ནི་ད་ང་ཚོའི།

ད་བོད་ནང་ན་མཚོན་རྒྱུ་ན་བཅའ་སྡོད་སློབ་གྲྭ་སྐོར་འཛུགས་སྐོར་ཟིག་གི་དེ་གི་ངོ་བོ་དང་དེ་གི་མཇུག་འབྲས་ཟེར་ན་ཆོག་གི་དེ་གི་ཉེན་ཁ་གི་རང་བཞིན་ཧ་ཅང་ཤེས་གི་མེད་ནི་དེ་མོ་ར་ཡོད་རྒྱུ་རེད། སྐོར་ཅིག་གི་བཤད་རྒྱུ་ན་བཅའ་སྡོད་སློབ་གྲྭ་ན་བྱ་དང་ན་ད་ཅིག་སློབ་ཆུང་ནས་ད་འབྲིང་རིམ་སློབ་གྲྭ་དེ་མོ་མཐར་ཕྱིན་འགྱོ་གི་བར་དུ་ཆ་ཚང་ཅིག་རྒྱ་ཁབ་གི་འགན་ཁུར་དགོས་ནི་དེ་མོ་ཟིག་ཡིན་དགོས་གི་ད་ཅིག་མཐུན་རྐྱེན་ར་ཞེ་གི་ཧྲ་བོ་ཟིག་ར་ཅིག་དེ་ནུ་གི་ཁ་ཤས་ཟིག་གི་དེ་ད་དུ་དོ་ཧྲ་གི་འདོད་ནི་དེ་མོ་ར་ཡོད་སྲིད་གི་རེད་དེ་ན་འདིའི་ཕྱོགས་ཨ་ད་ཅིག་ཅི་ཟིག་གོ་ནུ་འདིའི་གི་ཉེན་ཁ་གི་རང་བཞིན་དུ་ཆི་ཧེ་ཟིག་གི་མང་ཚོགས་ཀ་གོ་རྟོགས་སྤྲོད་དགོས་གི་འདུག།
རེད་ད་དེ་ད་གཞུང་གི་རྒྱ་མིར་ཤོང་བ་རང་གི་ད་མགོ་ཁྲིད་གཅིག་ཡོད་ས་པ་དེ་མི་མང་གཅིག་ད་གོ་རྟོགས་མ་སད་པའི་གནས་ཚུལ་དེ་མོ་ཡིན་ནི་མ་རེད་མི་མང་ཕལ་ཆེ་བ་ད་འུ་མི་རིགས་ད་འུ་མི་རིགས་ལ་ཞེན་ཁོག་རང་གི་མི་རིགས་ལ་ཞེན་ཁོག་མེད་གནས་ཚུལ་ཡོད་ནི་མ་རེད་དེ་ཆ་ཚང་གི་སེམས་གི་ནང་ན་ཞེན་ད་འུ་ད་འདི་ད་རྩ་ནས་འགྲིག་གི་མེད་གི་བསམ་བློ་འདི་ད་འུ་གི་ད་ཁོལ་དགོས་ཡོད་ནི་རེད་ཁོལ་དགོས་ཡོད་ནི་ད་ར་དེའི་སྐོར་ལ་ཡང་ཁོ་རང་ཚོའི་ངེས་ཐད་ནས་རྒྱ་ངེས་ཐད་ཡང་ནི་དེ་ལ་པ་ད་ཡག་ཤོག་གི་གནས་ཚུལ་མང་པོ་བཤད་ད་འུ་གི་གང་དེ་ལྷོ་ད། རྒྱ་གི་སློབ་གྲྭ་ནང་ཀུན་མ་ཏང་འདི་གི་ད་རྒྱ་རྡོ་སློབ་གྲྭ་ནང་དེ་གི་འོག་ཏུ་དེ་ནང་ཚུད་ད་རྒྱ་ཡིག་རྒྱ་སྐད་དེ་ཡིན་ཆིངས་ཡིག་གལ་ཆེན་པོ་ཡིན་རུང་འོག་ཏུ་དེ་མ་ཡིན་ན་འོག་གི་ད་ཡ་ལྷས་སོང་ན་ད་འོག་གི་ལས་ཀ་ལས་ཤིག་མི་འདུག་ད་རང་གི་རྒྱལ་ཁབ་གཅིག་ཡིན་ན་རང་གི་རྒྱལ་ཁབ་གི་ནང་གི་ནས་ད་རང་གི་ད་སོ་སོ་གི་ལས་གནས་དང་ང་ལས་ཀ་ལས་ཐུབ་ཀི་མི་འདུག་ལས་ཀ་གཡོག་པ་ལས་ཐུབ་ཀི་མི་འདུག་ཟེར་དུས་སུ་ད་དེ་གི་ཐོག་ཕར་འདེད་འཇུག་གི་ནི་དེ་གི་འོག་མི་རིགས་གི་ནང་ན་ད་ཅིག་རྒན་པ་གི་དྲང་ན་ཅིག་ཅིག་ཟེར་གི་ནི་ད་གནའ་སྔ་མོ་ནས་ད།

ད་ཡིན་གཅིག་མིན་ད་རྒྱ་ཡིག་དེ་ད་ཤེས་དགོས་འདུག་དེ་གཟིགས་དེ་ཞག་ད་བསླབ་བྱ་ཞག་བདེ་བཀའ་དེ་དང་ཏིག་ཨ་དེ་དང་ད་མི་མང་ཅི་ད་མགོ་རྨོངས་དེ་ཞག་ད་ཤོག་གཅིག་ནི་ཁ་ག་ཡང་མ་རེད་ད་སྤྱི་ཚོགས་གི་ཚུགས་ཀི་ལ་རག་ལས་དེ་ཡོད་རེད་སྤྱི་ཚོགས་ཀི་དེ་ད་དེང་སང་རྒྱ་གི་ཁང་སོང་པོ་ནང་ལ་རྒྱ་གི་ཁང་ནི་ད་ད་བལ་དེ་ཚོང་ཁང་ཟ་སོང་ན་འདྲ་ད་ཅི་གི་སྤྱི་ཚོགས་གི་ཚོང་དུ་རྒྱ་ན་འདྲ་གང་ཅི་དེ་ལ་སོང་བ་རྒྱ་སྐད་དེ་མ་ཤེས་ན་ད་རྩ་ནས་ད་གོམ་པ་རྒྱག་ས་མེད་པ་ཞིག་ལ་རེད

བཟའ་ཟླ་གཅིག་པུ་ནི་མ་གཏོགས་ད་གཞུང་གི་འདི་གི་དབང་ཆ་རེད། གཞུང་གི་ཁྲིམས་དེ་གཞུང་གི་སྒྲིག་འཛུགས་ཀྱི་འོག་ནས་འགྲུབ་བསམ་པ་དེ་ཞིག་རྒྱལ་བ་དང་ཡོད་དེ་ལས་སླ་བོ་ཞིག་མ་རེད་དེ་ལས་ད་ནང་གི་ཁྱིམ་ཚང་ནང་ནས་ཕ་མ་གིས་པད་ད་བསླབ་བྱ་དེ་ད་སོ་སོའི་གི་རིག་གཞུང་དེ་མི་ཉམས་པའི་ཆེད་དེ་བསླབ་བྱ་རྒྱག་ཡ་ད་སོ་སོའི་ཕ་མ་གི་སྐད་ཡིག་གི་སོ་སོའི་བ་རང་སྐད་རྒྱག་ཡ་དེ་གི་དེ་ནང་བཞིན་གི་ཨ་ནི་སོ་སོའི་གི་ཁོར་ཡུག་དེ་ཕར་སེ་གོ་ནང་ལ་སླེབས་པའི་ཁར་དེ་ལ་ཨ་ནི་ཁོར་ཡུག་དེ

གསན་མཁན་རྣམ་པ་དེ་རིང་གི་ལས་རིམ་བཀོད་སྒྲིག་པ་དང་གསར་འགྱུར་བཤད་མཁན་ལྕགས་མོ་མཚོ་ཡིན་རྩོམ་སྒྲིག་འགན་འཁུར་བ་དོན་འགྲུབ་རྣམ་རྒྱལ་ལགས་ཡིན་ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏོན་ན་ཡོད་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཆ་ཚང་རྒྱང་སྲིང་ཞུས་ཚར་སོང་ཁྱེད་ཚོའི་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས།